གཅིག་དང་ཐ་དད་བསྒྲུབ་བྱ་དང་སྒྲུབ་བྱེད་སྤྱི་དང་གཞི་མཐུན་འོ་དེ་ཚོའི་ཐ་སྙད་གང་ག་ལོ་འཐད་ཀྱི་རེད་དེ་སྒྲུབ་ཡག་པོ་ཡིན་པ་རེད་སེལ་བ་སྨྲ་བ་ལ་གཞི་མཐུན་སོགས་སོགས་ཁོངས་ནང་ལ་ཐ་གཅིག་དང་ཐ་དད་ར་བ་བསྒྲུབ་བྱ་དང་སྒྲུབ་བྱེད་སྤྱི་དང་བྱེ་བྲག་འོ་དེ་ཚོ་གང་ག་ལོ་ཅག་ཚོས་འཐད་ཀྱི་རེད་དེ་འཐད་པ་དང་དངོས་དབང་གིས་འཇུག་པ་ལ་མི་འཐད་པ་བྱས་འདུག་ཅེས་ས་བཅད་གཉིས་ཡོང་ད་དང་པོ་ནི་མེ་ཏོག་འདི་རེད་དེ་བས་ཨུཏྤ་ལ་སྔོན་པོ་ཞེས་བརྗོད་པ་ན་ད་འདི་གར་གཞི་མཐུན་བརྗོད་པའི་སྒྲ་རེད།

དོན་གཞན་དང། ཨུཏྤ་ལ་ཞེས་པ་འདི་ཀོ་རྫས་ཡིན་པ་རེད། རྫས་ཡིན་ཙང་ཨུཏྤ་ལའི་སྒྲས་རྫས་དོན་གཞན་བརྗོད་ཀྱི། རྫས་ལ་ཆ་ཤས་མེད་ན། ད་འདི་ཨུཏྤ་ལ་སྔོན་པོ་ཞེས་པ་གཉིས་མོ་དེ་ལ་གཅིག་པོ་དེ་གིས་སྔོན་པོ་ཞེས་པའི་དེ་གིས་ཡོན་ཏན་དོན་གཞན་བསྟན། ཨུཏྤ་ལ་ཞེས་པ་འདི་རྫས་དོན་གཞན་བསྟན་པ་རེད། ཡིན་ཙང་ཁོ་གཉིས་གཉིས་ལ་ཁྱད་པར་འདུག་ཁོ་གཉིས་གཉིས་ལ་ཁྱད་པར་མེད་ན། སྔོན་པོ་ཞེས་པ་དང་ཨུཏྤ་ལ་ཞེས་པའི་སྔོན་ཚིག་གཉིས་མོ་དེ་གིས་རྫས་གཉིས་ལ་ཆ་ཤས་མེད་ན་ཟེར་ཁྱད་པར་མེད་ན། སྒྲ་ཕྱི་མ་དོན་མེད་པའམ། སྒྲ་རྣམ་གྲངས་པར་ཐལ་བ་བཟློག་པ་མེད་དོ་ཟེར་ཆ་ཤས་མེད་ན་ཁོ་གཉིས་གཉིས་ལ། མེད་དོ་ཞེ་ན། ནི་སྒྲ་ཡི་སྦྱོར་ཚུལ་དེ་ལྟར་མི་འཐད་པར་ཐལ། ཁོ་དེ་ལ་རེ་བ། སྔོན་པོ་ཞེས་པའི་སྒྲ་དེས་ཡོན་ཏན་དོན་གཞན་བསྟན་ཨུཏྤ་ལ་ཞེས་པའི་ཚིག་ཟུར་གྱིས་འདི་ཨུཏྤ་ལ་སྔོན་པོ་ཞེས་བརྗོད་པ་དེའི་ཚེ་ན་སྔོན་པོ་ཞེས་པའི་ཚིག་ཟུར་གྱིས་ཚིག་ཟུར་གྱི་སྔོན་པོ་ཞེས་པའི་སྒྲ་དེའི་ཡོན་ཏན་དོན་གཞན་བསྟན། འོ་ཨུཏྤ་ལ་ཞེས་པའི་ཚིག་དེས་རྫས་དོན་གཞན་བསྟན་པ་ལ་ཡིན་ད་ཁོ་གཉིས་མ་འདི་གཅིག་རེད་མདོར་བསམ་ན་གཅིག་རྫས་རེད་གཅིག་ཡོན་ཏན་རེད་ད། ཡིན་ད་ཨ་ནི། རྫས་དང་ཡོན་ཏན་གཉིས་མ་དེ་ཆ་ཤས་ཁྱད་པར་ཡོད་ཨ་ཡིན་ད་ཨ་ནི། སྒྲ་ཕྱི་མ་དེ་འདྲ་འདི་བཏགས་ས་ག་ལ་བཏང་གི་ཨ་རེད། གཞི་མཐུན་ད་གཅིག་དང་གཞི་མཐུན་སོགས་ཁྱོད་རང་ལ་རུང་གི་མ་རེད་བསྟང་ར་བ།

ཨུཏྤ་ལ་མི་སྤོང་ཞིང་མི་སྒྲུབ་ཅེས། མི་སྒྲུབ་ཅེས་པ་དེ་ཨུཏྤ་ལ་མ་བརྗོད་ཟེར་རྒྱུ་རེད། མི་སྤོང་ཞེས་པ་དེ་ཁོ་དང་ཁོ་གཉིས་ཀྱི་གཞི་མཐུན་ཡོད་ཙང་དེའི་ཆ་ནས་མི་སྤོང་ཟེར་ལབ་རྒྱུ་རེད། ཨུཏྤ་ལ་སྔོན་པོ་ཞེས་པའི་ཚིག་འདི་གིས་ཨུཏྤ་ལ་ཨུཏྤ་ལ་སྔོན་པོ་ཞེས་པའི་ཚིག་ཟུར་གྱི་སྔོན་པོ་ཞེས་པའི་ཚིག་འདིར་དང་སྔོན་པོ་སྤྱི་ཙམ་པ་མ་ལབ་ལ་ཡང། ཨུཏྤ་ལ་སྔོན་པོ་ཞེས་པའི་ཚིག་ཟུར་གྱི་སྔོན་པོ་ཞེས་པའི་སྒྲ་དེ་གིས་འོ་ཨུཏྤ་ལ་མི་སྤོང་ཞིང་མི་སྒྲུབ། དེས་ཨུཏྤ་ལ་ཞེས་པའི་ཚིག་དེ་གཉིས་ཀྱིས་སྔོན་པོ་མི་སྤོང་ཞིང་མི་སྒྲུབ་གཉིས་ཀ་ལབ་དགོས་རེད།

འོག་ཏུ། གཞན་སྔོན་པོ་མི་སྒྲུབ་པ་མི་སྤོང་བ། དེ་ལྟར་སྟོན་པ་ན་གཞན་སྔོན་པོ་མི་སྒྲུབ་མི་སྤོང་བ་གནས་པའི་ཕྱིར་རོ། ད་དེ་འདི་ག་བྱེད། མེ་ཏོག་འདི་ཨུཏྤ་ལ་སྔོན་པོ་ཞེས་བརྗོད་པའི་དོན་བརྗོད་པ་དེའི་ཚེ་ན། རྟོག་བློ་ཡི་ངོར་བྱས་ནས་གཞི་མཐུན་ཉིད་དུ་འགྱུར་གྱི། རྫས་ཐ་དད་གཞི་གཅིག་ལ་ལྡན་པའི་དོན་མིན་པར་ཐལ། དེའི་ཚེ་ཨུཏྤ་ལ་སྔོན་པོའི་མེ་ཏོག་དེ་ལྡོག་པ་གཉིས་པོ་ལ།